འདོད་ན་དེ་ལྟར་བགྱིས་པའི་གནང་བཀར་དགེ་བ་ཡང་དུས་གསུམ་དེ་བཞིན་སྲས་བཅས་ཐམས་ཅད་ཀྱི་མཛད་པ་མེ་ལོང་མ་ལུས་འགྲུབ་པ་དང་ལུང་རྟོགས་དོན་གཅོད་འཛིན་པའི་རྒྱུ་རུ་བསྔོ། དེ་ཡི་དོད་ལས་ཚེ་རབས་བཀོད་དུ་ད་ཐེག་མཆོག་འཁོར་ལོ་བཞི་དང་མི་འབྲལ་ཞིང་ཉིད་སྦྱངས་བྱང་སེམས་ཡང་དག་ལྟ་བ་དང་རིགས་ངེས་ལོངས་སྤྱོད་འགྲུབ་པར་མཐའ་ཅན་ཞུ། བདག་བསོད་ནམས་ཀྱིས་དེ་ནས་ཀྱང་མཆོད་པ་བགྱིས་ཙམ་གྱིས་ཚེ་དགེ་བ་ཅི་བསགས་པ་གཞན་དེ་བགྱིས་ཚེ་དམ་པའི་རྒྱུད་མའི་རྡོ་རྗེ་རྟག་ཏུ་བཀྲ་ཤིས་ཀྱི་སྤྱོད་བ་བཀོད་དོ་ཡང་དག་བླ་མ་དང་འབྲལ་མེད་ཆོས་ཀྱི་དཔལ་ལ་ལོངས་སྤྱོད་བསགས་དང་ལོངས་སྤྱོད་ཡོད་དེ་རུ་རྡོ་རྗེ་མཆོག་གི་སྐུ་ཕོ་ཉོན་ཐོག་སོགས་བཞིའི་དངོས་མིང་བྱའོ།

བསྔོ་བ་གང་ལ་མཆོག་ཏུ་བསྔགས་པ་དེས་བདག་གི་དགེ་བའི་རྩ་བ་འདི་ཀུན་བཟང་པོ་སྤྱོད་ཕྱིར་རབ་ཏུ་བསྔོ་བར་བགྱི་ཞེས་པའི་ཚིགས་བཅད་གཉིས་པོ་དེ་ཡིན་པར་སློབ་དཔོན་ཟླ་བ་གྲགས་པས་འཇུག་པའི་འཇུག་པའི་རང་འགྲེལ་དུ་གསུངས། བཟང་སྤྱོད་ཀྱི་སྙིང་པོ་ཡི་ཚིགས་བཅད་དེ་གཉིས་ཀྱི་གནད་བསྡུས་ནས་གདམས་ངག་འདིར་དེ་ལྟར་བགྱིས་པའི་རྣམ་དཀར་དགེ་བ་ཡང་ཟེར། ད་དེ་བཟང་སྤྱོད་ཀྱི་སྨོན་ལམ་གཉིས་པོ་དེ་ཚུར་བསྡུས་ནས་ནི་པཎ་ཆེན་བློ་བཟང་ཆོས་རྒྱན་དེ་བརྩམས་པ་རེད། དེ་ལྟར་བགྱིས་པའི་ཟེར་དེ་ག་རེ་བགྱིས་པ་རེད་ཟེར་ཚོགས་ཞིང་ནང་གི་མཐུ་བགྱིས་པའི་མཐུ་ལ་བརྟེན་ནས།

གདམས་ངག་དེ་ཡིས་སང་རང་ཐང་ཆེན་གྱི་གང་ཟག་ཅིག་འཚང་རྒྱ་བའི་ཆ་བྱད་དུ་གྱུར་ནས་ཉམས་སུ་ལེན་པ་དང། དེའི་ཞལ་དུ་གྲུབ་པའི་དམན་ལམ་བྱེད་པ་ལས་ལྷག་པ་གང་ཡང་མེད་ཅིང། རྒྱལ་བ་སེང་གེའི་མཐུ་གཏན་ནས་རྙེད་པར་འགྱུར་བའི་དམན་ལམ་ཡིན་པས། གདམས་ངག་དེ་ཡང་ཚུལ་འདིས་མཛད་པ་ནི་དེ་ཡི་མཐུ་ལས་ཚེ་རབས་བཀའ་བསྡུ་དག་ཐེག་མཆོག་འཁོར་ལོ་བཞི་དང་མི་འདྲ་ཉིད་ཅག་ཀྱང་ཚེ་ཡང་དག་བལྟ་བ་རིགས་ངན་ལམ་གྱིས་བསྒྲུབ་པ་མཐའ་ཅན་ཞུ་འོ་ཟེར་ཏེ་བསྐོས། གདམས་ངག་ཚང་མ་ཐམས་ཅད་མགོ་བཤེས་གཉེན་བསྟེན་ཚུལ་ནས་མི་སློབ་པའི་ཟུང་འཇུག་གི་བར་ཚུད་པས་ཡོངས་སུ་རྫོགས་པར་འགྲོ་བར་ཤོག་ཟེར་སྨོན་ལམ་རྒྱག་ཡ་དེ་ནི་སྨོན་ལམ་བཟང་ཤོས་བཟང་ཤོས་ཅིག་རེད་ཟེར་གྱིས་གསུངས། འཁོར་ལོ་བཞི་ནི་ཟེར་མགོན་པོ་ཀླུ་སྒྲུབ་ཀྱིས་མཐུན་པར་གྱུར་པའི་ཡུལ་ན་གནས་པ་དང་ཟེར། ཐེག་མཆོག་འཁོར་ལོ་བཞི་ཟེར་དེ་དེ་རེད། ང་རང་ཚོ་མཐུན་པར་གྱུར་པའི་ཡུལ་ན་གནས་པ་ཟེར་མཁན་དེ་གལ་ཆེན་པོ་རེད་བ། སྐྱེས་བུ་དམ་པ་ལ་བརྟེན་པ་ཟེར་དེ་གལ་ཆེ་གཅིག་རེད། ཐོད་མར་རྒྱུ་བའི་ཡོས་ལ་གནས་པ་སྲིན་ཡིན་ཏེ། མི་དགེ། མི་དགེ་དང་དམངས་ཁྲོད་ལ་སོགས་པ་དེ་ཚོ་རྒྱ་གྲུ་ཚ་པོ། དམངས་ཁྲོད་དེ་ཚོ་མེད་པ། སྲིན་སྐྱིད་པོ་ཡོད་པ་དེའི་ཡོས་ན་གནས་པ་དེ་སྐྱིད་ཡིན་པར་ཐལ། དེ་སྐྱེས་པ་ཡིན་ན་ནི་ཆུའི་བྱད་ཐུག་གི་རུ་བ། སྐྱིད་པོ་དམ་པ་ལ་མ་བལྟས་ན་ནི་ཆུའི་ལྷོག་ཁའི་ཡུང་བ་རུ་བ། སྐྱིད་པོ་དམ་པ་ལ་བལྟས་པ་ཡིན་ན་སོ་སོའི་ཡར་ཡར་རུ་འགྲོ་གི་རེད། གྲོ་ཉིན་པ་ཅི་ལྟར་བྲོས་པ་ཡིན་ན་སོ་སོའི་རྡུལ་རུ་འགྲོ་གི་རུ་བ། བདག་ཉིད་ལས་མི་མངོན་ཡང་བསོད་ནམས་ཀྱིས། བདག་ཉིད་ནི་བསོད་ནམས་ཀྱིས་ལེགས་པར་སྨྲས་པ། རང་ཉིད་ནི་བསོད་ནམས་ལེགས་པར་སྨོན་པ་ཟེར་དེ་གཅིག། སྔོན་ཡང་བསོད་ནམས་བགྱིས་འཁོར་ལོ་ཆེན་པོ་བཞི་ནི་ཁྱོད་ལ་མངའ་ཟེར། སྔ་མ་ཡང་དེ་ནས་བསོད་ནམས་མང་པོ་བསགས་པ་འཁོར་ལོ་ཆེན་པོ་བཞི་པོ་དེ། ཞེས་གསུངས་པ་ལྟར་རོ། དེ་རྣམས་བློ་གྲོས་དང་ལྡན་པ་རྣམས་བཞིན་དུ་འོད་ཆོག་ལོ་སོ་ཤུད་བརྒྱ་རྩའི་སྲོག་འདུ་བྱེད་ཚིག་ཟུར་རེ་རེས་ཀྱང་གདམས་ངག་ཐམས་ཅད་ཀྱི་ཁུངས། འཕྲོ་བས། དེ་དག་ལ་ཡིད་ཆེས་ཀྱི་དད་པ་བརྟན་པོ་རྙེད་པར་བྱའོ། དེ་ཡིན་ན་དེ་ནི།

སྨོན་ལམ་ཟེར་མཁན་དེ་ཞེ་དྲག་རྒྱག་གི་རེད་ཟེར། ཡང་ནས་ཡང་དུ་སྨོན་ལམ་རྒྱབ་པ་དེ་ལ་དེ་ནི་སྨོན་ལམ་གྱི་ནུས་མཐུ་ལ་དེ་ནི་ཨེ་མ་འོངས་པ་ན་དེ་དང་དེ་ཞེས་བྱ་བ་གཅིག་འགྱུར་རྒྱུ་ཡོད་རེད་ཟེར། འོངས་པ་ན་ཏན་ཏིག་ཁོ་རང་དེ་དང་དེ་ཞེས་བྱ་བ་གཅིག་འགྱུར་རྒྱུ་ཡོད་རེད་ཟེར་སྨོན་ལམ། ཨེ་ནས་བསྔོ་བ་ཟེར་མཁན་དེ་ད་ག་རེད་ཨེ་ནས་རང་གི་དགེ་རྩ་བསགས་བཞག་དེ་ཚང་མ་ཐམས་ཅད་བསྔོ་བ་མ་བྱས་ན། བསྔོ་བ་མ་བྱས་ན་བརླག་འགྲོ་གི་རེད་བ། དེ་བསྔོ་བ་བྱས་པ་ལ་དེ་ནི་མི་ཟད་པ་གཅིག་འགྱུར་གི་རེད་བ། ཨོ་དེ་ལྟ་བུ་དེ་ཡིན་ན་ཨེ་ནས། གེགས་ཆེན་པོ་ཡིན་ནོ་ནི་ཆེན་པོ་རེད་ཟེར། ད་ལྟ་སྨོན་ལམ་བརྗོད་ཡས་དེ་ལ་ནི། བླ་མ་མཆོད་པའི་མཇུག་དེ་ཡིན་ན། ཚོགས་པ་ཡིན་ནའི་འདྲ་རང་གཅིག་པུ་ཡིན་ནའི་འདྲ་བཟང་སྤྱོད་དང། གསང་འདུས་སྨོན་ལམ་གཉིས་འདོན་དགོས་གསུངས་གསང་འདུས་དབང་གསང་འདུས་སྨན་ལམ་གཉིས། ད་ང་རང་ཚོ་བཟང་སྤྱོད་སང་ཉིན་འདོན་རྒྱུ་བྱེད། གསང་འདུས་སྨོན་ལམ་དེ་དང་པོ་འདོན་རྒྱུ་བྱེད། ད་དེ་དག་ལས་ཕྱག་རྒྱ་ཆེན་པོ་རྩ་བ་དེ་དེ། ཚར་གཅིག་འདོན། དེ་ཚར་སོང་ན་ནི། ག་རེ་ཞུ་དགོས་ཡིན་ན། གཏང་རག་གི་མཎྜལ་དེ་ཕུལ།

ད་གཉིས་པ་ཐུན་མཚམས་སུ་ཇི་ལྟར་བྱ་བའི་ཚུལ་དེ་ཡིན་ཟེར་གདམས་ངག་འདི་ཡི་སྤྱི་གཞུང་ཉིད་ལས། སྤྱོད་ལམ་ཐམས་ཅད་གང་སྣང་བདེ་སྟོང་གི་རང་བཞིན་དུ་ལྷ་དང་ལྷ་མོ་ཡི་རྣམ་རོལ་དུ་བལྟ་བ་སོགས་བསྐྱེད་རྫོགས་ཟུང་འབྲེལ་གྱི་གནད་བཅུད་དང་ལམ་གྱི་རིམ་པ། ཐེག་པ་ཆེན་པོ་བློ་སྦྱོང་གི་གནད་ཡོངས་སུ་རྫོགས་པ་ལ་བློ་སྦྱོང་བ་རྣམས་ཡ་མ་བྲལ་བའི་ཉམས་ལེན་ལ་བརྩོན་པར་བྱ་ཞེས་གསུངས་ཤིང། དཔའ་རྟགས་ཅན་དག་དབུས་གཞུང་ཁོ་རང་རང་བླ་མ་མཆོད་པ་རྩ་གཞུང་གི་གཞུང་དེ་ནང་ལ། གདམས་ངག་འདིའི་གཞུང། སྤྱོད་ལམ་ཐམས་ཅད་དུ་གང་སྣང་བདེ་སྟོང་གི་རང་བཞིན་དུ། ལྷ་དང་ལྷ་མོ་ཡི་རྣམ་རོལ་དུ་ལྟ་བ་ལ་སོགས་པ་བྱེད་དགོས། དེ་གསང་སྔགས་ཉམས་སུ་བླང་མཁན་ཡིན་ན་ད། ཐུན་གྱི་ངོ་བོ་ལ་ཇི་ལྟར་བྱ་བ་དང་ཐུན་མཚམས་སུ་ཇི་ལྟར་བྱ་བ་ཟེར་ཏེ། གཉིས་ཡིན་ན་ནི་ཐུན་མཚམས་དེ་གཟབ་གཟབ་བྱེད་དགོས་ཡིན་པ་རེད། ཐུན་གྱི་ངོ་བོ་ལ་ནང་ལོགས་ལ་བསྡད་བྱས་ནས་བསམ་བློ་བཏང་ནས། ཐུན་དེ་གི་ས་སྟེ་ཟེར་གྲགས་ཡོང་གི་བ། ད་ཐུན་མཚམས་སུ་གུ་ཞུ་མ་ཞུ་བྱེད་བྱ་བ་ཡིན་ན། ཞེ་དྲག་དཔེ་གྱོང་ཆེན་པོ་རེད་ཟེར། ཐུན་གྱི་གནས་སྐབས་སུ་དཀའ་ལས་ཏོག་ཙམ་བརྒྱབ་ཡས་གི་དེ་ཐུན་མཚམས་སུ་བྱང་ར་ལ། གང་ག་མེད་པ་བཟོས་པ། འོ་དེ་འདྲ་མེད་པ་བྱས་ནས་ཐུན་མཚམས་ཀྱིས་ཐུན་ལ་ཕན་པ་ཞིག། ཐུན་མཚམས་ཀྱི་གནས་སྐབས་སུ་ཐུན་གྱི་གནས་སྐབས་སུ་ལ་ཕན་པ་ཞིག་བྱེད་པ་ཡིན་ན་དེ་ན་ཡག་ཡོང་བ་རེད། ད་ལྟ་དེ་ནས་གདམས་ངག་འདི་ཡི་གཞུང་ནང་བཞིན་བྱེད་པ་ཡིན་ན་བདེ་སྟོང་གི་རང་བཞིན་ལྷ་དང་ལྷ་མོ་ལ་བལྟ་དགོས་ཡོད་རེད་ཟེར་གང་སྣང་ཐམས་ཅད། དེ་ནས་སྣང་སྲིད་དག་པ་རབ་འབྱམས་འབའ་ཞིག་འོ་དེ་ལྟ་བུ་ལ་བལྟ་དགོས་དགོས་རེད་ཟེར། ཧ་དེ་ལྟ་བུ་མ་ཡིན་པར་ཨ་ནི། བློ་སྦྱོང་གི་གནད་ཡོངས་སུ་རྫོགས་པ་བློ་སྦྱོང་བ་རྣམས་ལ་དེ་ནས་ཡ་མ་བྲལ་བའི་ཉམས་ལེན་ལ་བརྩོན་པར་བྱ་ཞེས་གསུངས་ཤིང་དེ་ཡང་བྱང་ཆུབ་ལམ་གྱི་རིམ་པའི་སྙིང་པོ་ངེས་འབྱུང་དང་བྱང་ཆུབ་ཀྱི་སེམས་དང་ཡང་དག་པའི་ལྟ་བ་སོགས་ལ། དྲན་ཤེས་རྣལ་མར་བསྟེན་བཞིན་པའི་ངང་ནས། དབང་པོའི་སྒོ་སྡོམ་པ་དང། དབང་པོའི་སྒོ་སྡོམ་པ་ཟེར་དེ་དུས་བཞི་དུས་ང་རང་ཚོ། མི་མང་པོའི་དཀྱིལ་དུ་སྒྲིག་སྒྲིག་བྱས་ནས། ཁྲོམ་ནང་འགྲོ་བ་ལ་སོགས་པ་དང། ཕྱི་རོལ་དུ་མར་ཐོན་པ་ལ་སོགས་པ་དེ་ཡི་གནས་སྐབས་སུ་དབང་པོའི་སྒོ་སྡོམ་པ་ཡིན་ན། ཨ་ནི་སྐྱོན་བརྗོད་ནས་སྲུང་བ་ནང་བཞིན་བྱེད་ལས་རེད། དཔེར་ན། དམག་གི་དཀྱིལ་ལ་སླེབས་དུས་ཡིན་ན་ཡང་སོ་སོ་གྱིས། ནང་གི་དམ་ཚིག་དང་སྡོམ་པ་ལ་སོགས་པ་དེ་ཚོ་ལ་སྐྱོན་བྱེད་ཀྱི་མ་རེད་ཟེར་དབང་པོ་སྒོ་བསྡམས་པ་དེ་ནི་གལ་ཆེན་པོ་ཞེ་དྲག་རེད། དབང་པོ་ཟེར་ཏེ་ང་ཚོ་དབང་པོ་ལྔ་པོ་དེ་རེད་བ། དབོན་པོ་ལྔ་པོ་དེ། ཡུལ། ཡིད་འོང་དང་ཡོད་ཡིད་མི་འོང་བག་མ་ལ་སོགས་པ་སོགས་གང་མཐོང་ཡང་ཆང་མདོག་མོ་སོང་ཀ་བྱེད་ནས། ཆང་མདོག་མོ་སོང་ཅི་རིགས་མ་བཅོས་པར་བྱས་ནས། དབོན་པོ་དགུང་ཆོས་རོལ་དུ་མ་གཏོང་བར་བྱས། ནང་དུ་བསྡོམས་པ་དེ་དབོན་པོ་དགུ་བསྡོམས་པ་ཟེར། དབོན་པོ་དགུ་བསྡོམས་པ་ཟིན་ཡིན་དེ་དང་དབོན་པོ་དགུ་བཀག་པ་ཟིན་གྱི་གཉིས་ཡོད་རེད། དབོན་པོ་དགུ་བསྡོམས་པ་ཟིན་ཡིན་དེ། ཐོག་མ་ཉིད་ནས།

ཟས་ཀྱི་ཚོད་རིག་པ་ཟེར་མཁན་དེ་ང་ཚོ་ཟས་དེ་ཟ་མཁས་པོ་བྱེད་པ་ཡིན་ན་ཨ་ནས། ཟས་ཟ་བ་ལ་བརྟེན་ནས་རང་གི་འབྱུང་བཞི་ལ་སོགས་པ་ཚོ་ཡར་རྒྱས་བྱེད་ནས་ལུས་སྟོབས་ཡར་རྒྱས། ལུས་ཡར་རྒྱས་པ་ཡིན་ན་ཨ་ནས་དགེ་སྦྱོར་བྱེད་པ་ལ་ཕན་པོ་ཡོད་རེད་བ། ད་ཟ་སྟངས་མ་འགྲིགས་པ་ཅིག་ཟ་བ་ཡིན་ན་ཨ་ནས་སྐྱོན་ཆེན་པོ་ཞིག་རེད་ཟས་ཀྱི་ཚོད་རེད་བག་ཟོས་དེ་ང་ཚོ། ནས། དགེ་སློང་དང་དགེ་ཚུལ་ལ་སོགས་པ་དེ་ཚོ་ཡིན་ན། དགེ་ཚུལ་སློང་གི་སྡོམ་པ་ཡོད་པ་ཡིན་ན་ཨ་ནི་བཅོམ་ལྡན་འདས་ཀྱིས་བཅས་པ་དེ་བསྒོམ་སྤྱོད་བྱས་ཟིན་པས་ན་ཉིན་གུང་ཡོལ་ཚར་ནས་དུས་མ་ཡིན་པའི་ཟས་ལ། ལོངས་སྤྱོད་མི་ཆོག་ཟེར་དུ་གསུངས་ཡོད་རེད་བ། དེ་ག་རེ་ཟེར་ན་དགོས་པ་ཆེན་པོ་ཞེ་དྲག་ཡོད་རེད། དུས་མ་ཡིན་པའི་ཟས་དེ་ལ་ང་ཚོ་ཟས་ལ་ལོངས་སྤྱོད་པ་ཡིན་ན་ཉིན་གུང་ཡོལ་ཚར་ནས་ཟས་རགས་པ་དེ་འདྲ་ཟ་བ་ཡིན་ན། ཏིང་ངེ།

སང་ཉིན་གྱི་ཟས་ཀྱི་དུས་ལ་མ་སླེབས་བར་དུ། བཀྲེས་གདུང་མ་མྱོང་ཙམ་གྱིས། འོ་དེ་ལྟ་བུ་ཅིག་ཟས་ལ་ལོངས་སྤྱོད་པ་ཡིན་ན་ཡག་ཡོད་མི་རེད། ཟས་ཟ་བ་དེ་ཡིན་ཟེར་ན་ཧ་ཅང་ནས་མང་དྲགས་ནས་ཟ་བ་ཡིན་ན་རྩ་རླུང་ཐོངས་ཀྱི་སྒོ་འགག་འཇུ་མ་ཐུབ་པ་བྱས་འགག་བྱས་ནས། འགག་བྱས་ནས་ནི་ཐང་ཆེན་མོ་ཁྱེད་རྣམས་དེ་འདྲ་ཞིག་ཞེ་དྲག་ཆགས་ཀྱི་འདུག་ཨང། དེ་སང་ཉིན་གྱི་ནི་དུས་ཚོད་དེ་ལ་མ་རན་ཚུན་ཆད་དེ་ལ། བཀྲེས་གདུང་གིས་མ་གནོད་ཙམ་ཅིག།

ཨ་ནི་ཉལ་བའི་གནས་སྐབས་སུ་ཡང་བཅོམ་ལྡན་འདས་ཀྱི་ཉལ་སྟངས་ནང་བཞིན་བྱས་བྱས་ནས་ཨ་ནི་ཉལ། ཀུན་སློང་དེ་ལ་ཨ་ནི་སང་ཉིན་དེ་ལྟ་བུ་ཅིག་ལ་ཡར་ལངས་དགོས་བསམ་སོགས་དམ་བཅའ་བྱས་ནས། ང་རང་ཚོ་གཉིད་ཀྱི་གནས་སྐབས་དེ་ཡང་གཉིད་ལུང་མ་བསྟན་རེད་དེ་ལུང་མ་བསྟན་དབང་དུ་མ་སོང་བ་ཅིག། སྡིག་པ་མི་དགེ་མང་པོ་ཅིག་ལ་བསྒྱུར་བཅུག་ཡོད་དེ་སང་ཉིན་སྡིག་སྒྲིབ་མང་པོ་ཞི་བ་ཅིག་སྐྱེས་བྱས་ནས་ད་ཁོ་མ་གཉིད་ག་ལ་ག་རེ་དེ་ཉོན་མོངས་པ་རློམ་པ་གང་ཟག་ཅིག་མི་དགེ་བའི་ཀུན་སློང་ཅིག་ཡིན་པ་ཡིན་ན་གཉིད་མ་སད་ཀྱི་བར་དུ་ཡོངས་རྫོགས་གོང་ཁ་བདེ་བར་སྐྱོན་བཅུག་ཆགས་ཆགས་རེད། ད་གཉིད་ག་ལ་ག་དེའི་དགེ་སྦྱོར་ཡག་པོ་བྱས། དགེ་བའི་སེམས་ལྟ་བུ་བྱས་ནས་ཉལ་བ་ཡིན་ན་སང་ཉིན་གཉིད་སད་སད་ཀྱི་བར་དུ་ཨ་ནི་དགེ་བའི་བྱ་བ་རྐྱང་གཅིག་ལ་འགྲོ་རེད་གཉིད་ཁོ་རང་རང་དབང་ཡོད་མ་རེད་བ། བྱས་ཙང་ནི་གཉིད་ཟེར་མཁན་དེ་ལུང་མ་བསྟན་རེད་དེ་ཀུན་སློང་ཡིན་འོང་དེ་ནི་དགེ་བའི་རྒྱུ་རྒྱུ་ཡི་གེ་མི་འདྲེས་མི་དགེ་བའི་རྒྱུ་རྒྱུ་ཡི་གེ་ཨོ་དེ་འདྲ་ཡིན་པར་ཁྲུས་དང་ཁ་ཟས་ཀྱི་རྣལ་འབྱོར་ལ་བརྩོན་པར་བྱེད་པ་ཟེར། ཁྲུས་བྱེད་པ་དེ་ཡི་ཚེ་ལ་ང་ཚོ་སྔགས་ཀྱི་ཉམས་ལེན་བྱེད་མཁན་དེ་ཚོ་ཡིན་ན་དབང་བསྐུར་བ་ནང་བཞིན་བྱས་བྱས་ནས་དབང་བསྐུར་བ་ནང་བཞིན་བྱས་ནས། རང་གི་སྤྱི་བོ་ནས་དབང་བསྐུར་ལྷགས་ཏེ་སྲོད་ཀྱི་ཁྲུས་ཆུ་བླུག་གི་ཡོད་པའི་བཟོ་ལྟ་བསྒོམ། འོ་དེ་འདྲ་བྱས་ནས་ནི་ཁྲུས་རྒྱབ་དགོས་པ། དེ་ནས་ཁ་ཟས་ཀྱི་རྣལ་འབྱོར་ལ་བརྩོན་པར་བྱེད་པ་ན་བྱང་ཆུབ་ལམ་གྱི་རིམ་པའི་ཁྲིད་ལས་ཇི་ལྟར་འབྱུང་བ་ལྟར་བྱ་ཞེས་ལམ་ཐུན་མོང་བའི་ཉམས་ལེན་དེ་ལྟར་ཚུལ་བཞིན་དུ་སྐྱོང་བ་གཞིར་བཞག་ནས་སྔགས་བླ་མེད་ཀྱི་ཐུན་མཚམས་ཀྱི་ཉམས་ལེན་ཐུན་མོང་མིན་པ་བྱ་ཚུལ་ནི་བཞིན་བསྲེ། འོ་དེ་ཚོ་དྲངས་ཏེ་གལ་ཆེན་པོ་ཞེ་དྲག་རེད་ཐུན་མཚམས་ཀྱི་སྐབས་སུ་དབང་པོའི་སྒོ་བསྡམས་པ་དང། ཟས་ཀྱི་ཚོད་རིག་པ་དང། མི་ཉལ་བའི་རྣལ་འབྱོར་ལ་བརྩོན་ཞིང་ཉལ་བའི་ཚེ་ཇི་ལྟར་བྱ་བ། ཁྲུས་དང་ཁ་ཟས་ཀྱི་རྣལ་འབྱོར་ལ་བརྩོན་པ་བཞི་དེ་ལམ་རིམ་ཆེན་མོ་ན་ཞེ་དྲག་རྒྱས་ཤིང་ཞིབ་པར་གསུངས་པ་རེད། ཞེ་དྲག་རྒྱས་ཤིང་ཞིབ་པར་བྱས་ནས་ནི་གང་བསྐྱང་བྱ་ལས་པའི་ཉི་མ་གཉིས་ཙམ་བཤད་ནས་རྫོགས་ཡས་མེད་ཀྱི་བྱེད། དེ་འདྲ་ཅིག་གསུངས་པ་རེད། དེ་འདྲ་ཡིན་ཙང་དེ་ཚོ་དྲངས་ཏེ་གལ་ཆེན་པོ་ཞེ་དྲག་རེད་ང་ཚོ་ལས་དང་པོ་བ་ལ་ངེས་པར་དུ་ཡང་བྱང་ཆུབ་ལམ་གྱི་རིམ་པ་ནས་བཤད་པའི་དེ་ཚོ་ལ་ལག་བསྟར་ཐུབ་པ་ཡིན་ན་ཡག་ཡོད་རེད། ཡག་ཡོད་རེད། ད་ཐུན་མོང་མ་ཡིན་པའི་སྔགས་ཀྱི་རྣལ་འབྱོར་ཉམས་སུ་བྱས་ཉམས་སུ་ལེན་ཚུལ་དེ་ནི་དེ་ལམ་ཐུན་མོང་དང་ཐུན་མོང་མ་ཡིན་པའི་ལམ་རིམ་པ་གཉིས་ཀྱི་ཉམས་ལེན་ལ་འབད་པས། ལུས་སེམས་དུབ་པར་གྱུར་ན་ངལ་གསོས་ཀྱིས་ལུས་བརྟས་པར་བྱེད་པའི་རྣལ་འབྱོར་བསྒོམ་ཟེར། ལུས་བརྟས་པར་བྱེད་པའི་རྣལ་འབྱོར་ཟེར་ཡས་དེ་ང་ཚོ་ཉམས་ལེན་ཞེ་དྲགས་བྱས་ནས་དཀའ་ལས་ཞེ་དྲགས་ཁག་ནས་ད་གཟུགས་པོ་ལ་རླུང་ཞུགས་པའི་བཟོ་འདྲའམ་དེ་འདྲ་བྱེད་པ་ཡིན་ན་ལུས་བརྟས་པར་བྱེད་པའི་རྣལ་འབྱོར་ཟེར་ཡས་རྟོགས་སུ་བྱེད་ཀྱི་ཡོད་དེ་ཅི་རེད། ཅི་རིགས་ཚང་མ་ཚང་གཅིག་གིས་ཏག་ཏག་བྱས་ནས་ལ་ལུས་བརྟས་པའི་རྣལ་འབྱོར་སེམས་ཀྱིས་སྨིན་པར་བྱེད་ཅེས་ནི། དེ་འདྲ་ཅིག་བྱས་ཡོད་པ་བྱས་ལ། དེ་ཡི་ཚུལ་ནི་འདུས་པའི་རྩ་རྒྱུད་ལས། མཐོ་གང་ཙམ་གྱིས་དཔགས་པ་ནི་སྤྱི་བོར་དཀྱིལ་འཁོར་བརྟག་པར་བྱ། ཨོཾ་ནི་དབུས་སུ་གནས་བསམས་ནས་བདུད་རྩི་ལྔ་པོ་དབབ་པར་བྱ། རྡོ་རྗེའི་སྦྱོར་བ་དེ་ཡིས་ནི་སྐད་ཅིག་གིས་ནི། སྐད་ཅིག་གིས་ནི་གཟི་བརྗིད་འགྱུར། ལུས་དང་ངག་སེམས་བདེ་གནས་པ། འགྱུར་བ་དེ་ལ་དོགས་པ་མེད། ཞེས་གསུངས་སོ། དེ་ནས།

དེ་ཡི་རྒྱུན་དུ་གོམས་པར་བྱས་ན་ལུས་སྟོབས་རྒྱས་ཤིང་སྐྲ། སྐྲ་དཀར་དང་གཉེར་མ་སོགས་མི་འབྱུང་བ་དང། གཞོན་ཤ་དང་ལྡན་པ་དང། དགེ་སྦྱོར་ལ་སྤྲོ་ཤུགས་ཆེ་ཞིང་ལུས་མི་ངལ་བ་དང། ཚེ་རིང་བ་ལ་སོགས་པ་ཕན་ཡོན་མང་དུ་གསུངས་སོ། གཞན་ཡང་ཟས་ཅུང་ཟད་ཞུ་བའི་འོག་ཏུ། ལྟེ་བར་ཁ་སྦྱོར་བུམ་པ་ཅན་ཅུང་ཟད་རེ་བཟུང་ན་ཟས་འཇུ་ཞིང་ནད་མི་སྐྱེ་བ་དང། དེ་ཡུན་དུ་གོམས་པ་ལས་ཚེ་རིང་བ་སོགས་ཕན་ཡོན་མང་དུ་གསུངས་སོ་ཟེར། ང་ཚོ་གྲུབ་རྒྱལ་ལུགས་ཀྱི་ཚེ་དབང་ནང་ཡོད་པ་ནང་བཞིན་བྱས་ནས་རླུང། ཁ་སྦྱོར་བུམ་པ་ཅན་ཟེར་ཡས་དེ་བཟུང་བ་ཡིན་ན་ཚེ་རིང་འགྲོ་གི་ཡིན་པ་རེད། ད་རང་གི་ལུས་ལ་ནད་སྐྱེ་གི་མེད་པ་རེད། དེ་དག་ནི་དགེ་སྦྱོར་ལ་ཆིག་འབུལ་དུ་བསྐྱངས་པའི་ཚེ་ལུས་སེམས་དུབ་པ་གསོ་ཞིང་ལུས་བརྟས་པར་བྱེད་པའི་ཐབས་ཡིན་ལ་ཐུན་མཚམས་ཀྱི་ཉམས་ལེན་གཙོ་བོ་ཐུན་མོང་མིན་པའི་དབང་པོའི་སྒོ་སྡོམ་ཚུལ་ནི། རང་གསང་ཆེན་རིགས་གཅིག་གི་རྡོ་རྗེ། རྡོ་རྗེ་འཆང་ཡབ་ཡུམ་གྱི་ང་རྒྱལ་ལ་གནས་བཞིན་པའི་སྒོ་ནས་ཐ་མལ་གྱི་སྣང་ཞེན་བཀག་སྟེ། དབང་པོ་དྲུག་གི་ཡུལ་དུ་གང་སྣང་ཐམས་ཅད་བདེ་སྟོང་དང་ལྷ་ཡི་རྣམ་རོལ་འཆར་བ་ལ་སློབ། དེ་ཡང་ཐོག་མར་གང་སྣང་ཐམས་ཅད་སྟོང་པའི་རྣམ་འགྱུར་དུ་འཆར་བ་ལ་སློབ། དེ་ལ་གོམས་ནས་གང་སྣང་ཐམས་ཅད་བདེ་བ་ཆེན་པོའི་རྣམ་འགྱུར་དུ་འཆར་བ་ལ་སློབ། འོ་དེ་བདེ་སྟོང་ཟེར་དུས་དང་པོ་སྟོང་པའི་རྣམ་འགྱུར་ལ་སློབ། སྟོང་པའི་སྣོད་བཅུད་ལ་སློག་བྱེད་ནི་ཡག་པོ་བྱ་སློག་གང་བྱ་སྲིད་ན་དེ་ནི་བདེ་བས་ཀྱི་སྣོད་བཅུད་ལ་སློག་བྱེད་མིན། ཧོ། དེ་ལྟ་བུ་དེ་ནི་བདེ་སྟོང་གི་སྣོད་བཅུད་གང་ནོར་ཐོང་ཅིག་བདེ་སྟོང་གི་སྣོད་རོལ་དུ་བྱ་བ་ཟེར། དེ་ལ་གང་ནི་ཡོད་ནོར་ཐོང་ཅིག་བདེ་སྟོང་གི་ཡིད་བྱེད་ལྷ་ཡི་སྣོད་རོལ་དུ་བྱ་བ་ལ་སློག་གོ། གང་ནོར་ཐོང་ཅིག་ལྷ་འཆལ་བ་ལ།

ཐམས་ཅད་དྲི་རྡོ་རྗེ་མ་དང་རོ་ཐམས་ཅད་རོ་རྡོ་རྗེ་མ་དང་རེག་བྱ་ཐམས་ཅད་རེག་བྱ་རྡོ་རྗེ་མ་དང། ཡིད་ཡུལ་དུ་གང་སྣང་ཐམས་ཅད་ཆོས་དབྱིངས་རྡོ་རྗེ་མར་བལྟས་ནས་རང་རྡོ་རྗེ་འཆང་དུ་གསལ་བའི། མིག་ལ་སོགས་པའི་དབང་པོ་ཡིད་དྲུག་ལ་མཆོད་པ་བྱས་པར་བསམ་ལ་བདེ་སྟོང། ཉམས་གོང་འཕེལ་དུ་བསྐྱང་ངོ། ཚུལ་དེ་ལྟར་ནི། གསང་བ་ལས་ཀྱང་ཆེས་གསང་བའི་བླ་མེད་ཀྱི་སྙིང་པོ་གྲུ་ཆད་རྣམས་ཀྱི། མཐུ་དང་ཡེ་ཤེས། དེ་ལྟ་བུའི་ཉམས་རྟོགས་མེད་ཀྱང་བླ་མེད་ཀྱི་དབང་ཐོབ་པའི་རྗེས་སུ་དེ་ལྟ་བུའི་ལམ་ཟབ་མོ་ལ་སྨོན་ལམ་གདབ་དགོས་པར་རྗེ་ཐམས་ཅད་མཁྱེན་པས་ཡང་ཡང་གསུངས་སོ། གཞན་ཡང་འགྲོ་འཆག་ཉལ་འདུག་གི་སྤྱོད་ལམ་ཐམས་ཅད་ཐ་མལ་པར་མི་གཏོང་བར་བླ་མེད་ཀྱི་ཐབས་མཁས་ཀྱི་ལམ་དུ་བསྒྱུར་དགོས་ལ། དེ་ཡི་ཚུལ་ཡང་རང་གསང་ཆེན་རིགས་གཅིག་གི་ང་རྒྱལ་བརྟན་བཞིན་པའི་ངང་ནས། འགྲོ་འཆག་ཉལ་འདུག་གི་སྤྱོད་ལམ་ཅི་བྱས་ཀྱང་ཕྱག་རྒྱའི་རྣམ་པར་འཆར་ཅི་ཐུབ་དང། ངག་གི་སྨྲ་བ་ཐམས་ཅད་སྔགས་སུ་འཆར་ཅི་ཐུབ་ལ་སློབ། དེ་ལྟར་གོམས་ནས་ལམ་མཐོན་པོར་སོང་བ་ན་ལུས་ངག་གི་བྱ་བ་ཐམས་ཅད་སྔགས་དང་ཕྱག་རྒྱར་འགྱུར་བ་ཞིག་འོང་སྟེ། འདུས་པའི་ཕྱོགས་མཐུན་གྱི་རྒྱུད་རྡོ་རྗེ་སྙིང་པོ་རྒྱན་ལས། མཉམ་པ་ཉིད་ཀྱི་གནས་དེ་ན་ལུས་ཀྱི་ཇི་ཙམ་བསྐྱོད་པ་དང་ཚིག་ཏུ་རབ་ཏུ་འཕྲོ་བ་ན་དེ་དག་སྔགས་དང་ཕྱག་རྒྱར་འགྱུར་ཞེས་གསུངས་སོ། ཟས་ཀྱི་རྣལ་འབྱོར་ཐུན་མོང་མ་ཡིན་པའི་བྱ་ཚུལ་ནི། བཟའ་བཏུང་གང་བྱེད་ཐམས་ཅད་ཤ་ལྔ་དང་བདུད་རྩི་ལྔར་བྱིན་གྱིས་བརླབས་ལ། རང་ལྷར་གསལ་བ་ལ་མཆོད་པ་འབུལ་བའི་མོས་པ་བྱ་བ་དང།